གོང་གི་ལེ་ཚན་དེ་མཐུན་འགྱུར་སྦྱར་མཁན་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་ཡིན་པ་རེད། གསན་མཁན་རྣམ་པ་ཡོངས་ལ་སྐུ་ཁམས་བཟང། ཤེས་རབ་མཚོ་མོ་ལགས་ནས་གྲོང་ཁྱེར་སྦིས་སྤེན་གྱི་གནས་སྡོད Registered Nurse སྟེ་དེབ་སྐྱེལ་སྨན་ཞབས་ཤིག་ཡིན་པ་དང། ཁོང་མོས་ཐོག་མར University of Technology Queensland སྟེ Queensland ཀྱི

ཤེས་རབ་མཚོ་མོ་ལགས་བཀྲ་ཤིས་བདེ་ལེགས། བཀྲ་ཤིས་བདེ་ལེགས་སྒྲོལ་མ་ལགས། ཨ་ནི་ད་ཤེས་རབ་ལགས་ད་ལྟ་ཁྱེད་རང་གིས་ད་སོ་སོའི་ཉམས་མྱོང་ལ་གཞིགས་ན་ར་ཨ་ནི་གཅིག་ད་ང་ཚོ་དེབ་སྐྱེལ་སྨན་ཞབས་པ་ལ་ད་ང་ཚོ Australia ནང་ཡིན་ན Registered Nurse ལབ་ཡོད་ར་ཨ་ནི་ད་འདི་ལས་ཀ་གི་ད་དམིགས་བསལ་ད་ངོ་བོ་གཅིག་ཡོད་ར་འོ་འདི་ག་འདྲ་ཞིག་མཐོང་གི་འདུག་ད་ཁྱེད་རང་གིས་སོ་སོ་ཉམས་ད Registered Nurse གྱི་སློབ་སྦྱོང་འདི་སྦྱང་དུས་ཙམ་པ་ད་སོ་སོ་གྱི་ཅིག་རེ་བ་དང་ད་ང་རྗེས་མ་ག་རེ་བྱེད་ཡིན་དེ་འདྲའི་སོ་སོ་གྱི་ད་དམིགས་ཡུལ་ཅིག་ཡོད་ར་ད་འདི་ནང་བཞིན་གྱི་ད་ད་ལྟ་ལས་ཀ་དངོས་སུ་བྱེད་དུས་ཙམ་པ་འདྲ་གི་འདུག་ཡང་ན་ཡང་ཅིག་འདི་མ་འདྲ་བ་རེད་འདུག་འདི་ག་འདྲའི་རེད་འདོད། ད Nursing འདི་སྨན་ཞབས་པའི་ལས་ཀ་འདི་ལས་ད་ནང་ལོགས་ལ

རྗེས་མ་ལས་ཀ་རག་པའི་ཐོག་ལ་ཨ་ནི Australia ནང་ལོགས་ལ་གཅིག་སྨན་ཞབས་ལས་ཀའི་ཐོག་ལ་གོ་སྐབས་དང་ད་འདི་རེ་བ་དེ་ག་འདྲས་ཞིག་མཐོང་གི་འདུག་སྨན་ཞབས་ཀྱི་སློབ་གྲྭར་དམ་དྲག་སློབ་སྦྱོང་བྱས་ཏེ་ད Australia གཅིག་པོ་ཞིག་མ་རེད་རྒྱལ་ཁབ་གང་འཚམས་ལ་ལུས་པས་ད་ཨིན་ཇི་ནང་ཞུས་པ་ན Demand དཔེ་ཡོད་ལུགས་ད་བོད་སྐད་ལ་ཡིན་ན་དགོས་པ་ཅིག་ཨ་ནི་རྒྱུ་མཚན་གཙོ་བོ་རུ་དེ་ད་འཛམ་བུ་གླིང་གི་མི་འབོར་ཁོ་རང་ལ་སྐད་ཆ་བཤད་དུས་མི་འབོར་ད་རྒན་ཡོད་དོན་གནས་ཀྱི་གྲངས་ཚད་དེ་མང་བ་བྱས་ཨ་ནི་གཞོན་པ་དེ་ཉུང་བ་དེ་འདྲ་ཆགས་འགྲོ་རེད་བ་ཨ་འདི་མ་ཤེས་ཨོ་སི་ཏྲེ་ལི་ཡ་ལ་ཡིན་ནའི་རྒན་རྒོན་གྱི་ད་མི་འབོར་གྲངས་གྲངས་འབོར་དེ་རྦད་དེ་མཐོ་བ་བྱས་གཞོན་སྐྱེས་དེ་ཉུང་རུ་ཉུང་རུ་འགྲོ་དུས་ཙམ་ཨ་ནི་སྨན་ཁང་གཅིག་པོ་ཞིག་མ་རེད་ད་རྒན་རྒོན་ལྟ་གསོ་བྱེད་ས་ཀྱི་རྒན་གསོ་ཁང་དང་དེ་འདྲ་མང་པོ་བྱས་དུས་ཙམ་སྨན་ཞབས་པའི་ལས་ཀ་དེ་དཔེ་འབོལ་པོ་ཞིག་རེད་བྱས་ཙང་མི་མང་པོ་གྱིས་སྨན་ཞབས་པ་བྱེད་དགོས་ད་ཁ་ལོ་རུ་རྒྱུ་མཚན་གཙོ་བོ་རུ་དེ་ལས་ཀ་རག་ལས་སླ་པོ་ཞིག་རེད་བ་ཨ་ནི་ལས་ཀ་རག་ཡག་ལ་ཆ་བཞག་པ་ན་ཨ་ནི་ལས་ཀ

གཏང་དགོས་དུས་ཙམ་པ། ད་འདི་ཡོད་ར་ཅིག་དབྱིན་ཇི་ཡིག་ཚད་འདི་ད་འཕྲོད་མ་འཕྲོད་ཀྱི་ཡང་ཁོ་ཚོ་ལ་སེམས་ཁྲལ་ཆེན་པོ་ཞིག་ར་ཞིག་ཡོད་ས་རེད་དེ་འདྲའི་འདི་ད་ཁྱེད་རང་སོ་སོའི་ཉམས་མྱོང་གི་ཆ་ནས་བཤད་ན་ད་དབྱིན་ཇི་ཡིག་ཚད་འདི་ཅིག་དཀའ་ལས་ཁག་པོ་ག་ཚོད་ཞིག་རེད་ད་འདི་ཡང་ཐེངས་དང་པོ་མ་འཕྲོད་ན་ཐེངས་གཉིས་པ་གསུམ་པ་དེ་འདྲའི་ཡང་བསྐྱར་གཏང་ཡག་གི་གོ་སྐབས་དེ་འདྲའི་ཡོད་རེད་པས་ཨ་ནི་ཡང་ཅིག་དེ་ལ་གྲ་སྒྲིག་གནང་ཕྱོགས་ད་ཁྱེད་རང་ངོས་ནས་སོ་སོ་གྲ་སྒྲིག་གནང་ཡོད་ར་འོ་འདི་དུས་ཙམ་པ་ད་ཅིག་གྲ་སྒྲིག་ག་འདྲས་གནང་ཡོད་པས་འོ་འདི་འདྲའི་ཐོག་ནས་ཅིག་ཁྱེད་རང་གིས་ད་ང་ཚོའི་ད་ལྟ་གཞོན་སྐྱེས་མང་པོ་ཅིག་ཡོད་ར་ཁོ་རང་ཚོ་ལ་ཡང་ཨ་ནི་ཅིག་ལམ་སྟོན་འདྲ་ག་རེ་གནང་ཡོད་ན། ཨིན་ཇིའི་ཡིག་ཚད་ལ་ཆ་བཞག་པ་ན་ཡིག་ཚད་བཏང་ཡག་རིགས་འདྲ་མི་འདྲ་མང་པོ་ཞིག་ཞེ་དྲག་འདུག་ཨ་ནི། ང་རང་ཆ་བཞག་པ་ན་མཐོ་སློབ་ལ་ཡར་འཛུལ་ཡག་ལ་ཡིག་ཚད་བཏང་དགོས་ཁེལ་མ་སོང། ཨ་ནི། ཡིན་ནའི་མཐོ་སློབ་ཐོན་འགྲོ་དུས་ཙམ་ཨ་ནི་སྨན་ཞབས་པའི་ལས་ཀ་བྱེད་ཀྱི་ལག་ཁྱེར་རག་ཡག་ལ་ཨ་ནི་ཨིན་ཇི་ཡིག་ཚད་བཏང་དགོས་ཀྱི།

ཨ་ནེ། ཡིན་ན་ཡང་དཔེ་བཏང་མ་ཐུབ་པའི་དེ་འདྲའི་དཀའ་ལས་ཁག་པོ་འཁེལ་ཡོད་མ་རེད་ཡིན་ན་ཡང་དབྱིན་ཇིའི་ཡིག་ཚད་དེ་ཚོ་མ་བཏང་སྔོན་ལ་སོ་སོའི་སྦྱོང་བརྡར་བྱེད་དགོས་དེ་དཔེ་གལ་ཆེན་པོ་མཐོང་གི་འདུག་སྦྱོང་བརྡར་དེ་མ་བྱས་ནས་གཏོང་གར་འགྲོ་བ་ཡིན་ན་ཨ་ནེ། དེས་ཁག་པོ་བྱེད་ས་རེད་བསམ་གྱི་འདུག་ཨ་ནེ། སྦྱོང་བརྡར་བྱས་རུང་དཔེར་ཆ་བཞག་ན་ང་རའི་ངོས་ནས་ད་དྲ་རྒྱ་སྒང་ནས་དྲི་བ་སྦྱོང་བརྡར་བྱས་དེ་འདྲ་མང་པོ་ཞིག་ཡོད་རེད་འོ་དེ་འདྲ་བྱས་ཨ་ནེ། མཐོ་སློབ་ལ་སོ་སོའི་དཔེ་མཛོད་ནང་ལོགས་ལ་དབྱིན་ཇིའི་ཡིག་ཚད་གྲམ་རེ་མང་པོ་ཡོད་རེད་འདི་ཚང་མ་སྒང་ལ་དེབ་མང་པོ་ཡོད་རེད་དེབ་མང་པོ་གཡར་ཡག་ཡོད་རེད་འོ་དེ་འདྲའི་བྱས་ཨ་ནི་འོ་དེ་འདྲ་བྱས་པ་ཡིན་ཨ་ནི་དེ་འདྲ་གཞན་པའི། དེ་འདྲ་དེ་ལས་མང་བ་སྦྱོང་བརྡར་དགོས་པ་ཡིན་ན་ད་དབྱིན་ཇི་ཡིག་ཚད་དེ་འདྲ་ཚང་མ་ལ་ཨ་ནི། ཁོ་ལ་སྦྱོང་བརྡར་བྱས་ཏེ་འདི། course ཆུང་ཆུང་ཆུང་ཆུང་དེ་འདྲའི་ག་ས་ག་ལ་འགྲོ་བ་འོ་དེ་འདྲ་བྱས་པ་ཡིན་ན་ལས་ད་བྱས་མང་པོ་ཞིག་འདུག་ཨ་ནི་ང་རང་ལ་ཆ་བཞག་པ་ཡིན་ན་དྲ་རྒྱ་སྒང་ལ་བྱེད་ཡ་དང་ཨ་ནི། སློབ་གྲྭ་གི་དཔེ་མཛོད་ནས་དེབ་གཡར་བྱས་དེ་འདྲ་བྱས།

ཨ་ནི་འབྲི་ཡ་ཀློག་ཡ་དེ་སྤང་མོ་པོ་བྱས་ཉན་ཡ་དེ་དང་ཨ་ནི་སྐད་ཆ་བཤད་ཡ་དེ་བཞི་པོ་བཏང་དགོས་རེད་ཟེར་ནས་ཨ་ནི་འདི་ཨ་ད OET ལ་ལྟ་སོ་འོང་དེ་འདུག་ཨ་ནི OET དེ་དུས་རྒྱུན་དུ་ཟླ་བ་རེ་རེ་ལ་རེ་རེ་རེ་རེ་བཏང་གི་འདུག་ཨ་ནི་སོ་སོའི་ད་རིང་འདི་ལ་ཨ་ནི་སློབ་ཚན་གཉིས་ད་སྡེ་ཚན་གཉིས་དེ་ཁུངས་འཁྱོལ་པོ་མེད་པ་ཡིན་ན་ཨ་ནི་གཞུག་མ་ཟླ་བ་དེ་ལ་ཨ་ནི་སྡེ་ཚན་དེ་ནི་གཉིས་པོ་ནི་བཏང་ཡོད་རེད་ཟེར། ཁྱེད་རང་གིས་ད་ད་ལྟ Bachelor of Nursing དེ་ཐོན་ཟིན་པ་རེད་གཅིག་ཉིས་སྟོང་བཅུ་གསུམ་ནས་ཉིས་སྟོང་བཅུ་དྲུག་བར་དུ་བྱས་ནས་ལོ་གསུམ་རིང་ག་སྦྱངས་རེད་ཨ་ནི་དེའི་གཞུག་ལ་ཁྱེད་རང་ལོ་གཅིག་ལས་ཀ་ཡ་བྱས་ཚར་བ་རེད་ཡིན་ནའང་ད་དུང་མུ་མཐུད་ནས་ཉིས་སྟོང་བཅུ་བདུན་ལོ་ལ་ཡང་ཁྱེད་རང་གིས་གཅིག་སྨན་ཞབས་པའི་ད Masters Degree ཡང་གཅིག་དམིགས་བསལ་གྱི་ཆེད་ལས

སོ་སོ་ཀྱི་ཤེས་ཚད་དེ་ག་ཚོད་ཅིག་ཆེ་བ་ཡིན་ན་ནད་པ་ལ་ཕན་ཐོགས་ཡིན་ན་ཆེས་ད་རྒྱ་ཆེ་བྱེད་ཐུབ་ཀྱི་འདུག་ད་ཁོང་ཚོའི་ད་གཟུགས་པོ་འགྲོ་སྟངས་དང་དེ་འདྲས་སྒང་ལ་གཅིག་ལམ་སྟོན་རོགས་ཅིག་བྱེད་དགོས་བསམ་ན་སོ་སོ་ཀྱིས་ད་ཤུགས་ཆེ་བ་ཅིག་བྱེད་ཐུབ་དུས་ཙམ་པ་ཨ་ནེ་མུ་མཐུད་ནས་སློབ་སྦྱོང་བྱེད་རན་པ་ཨ་ནེ་གཞན་པ་རྒྱུ་མཚན་ཅིག་ཨ་ནེ་ང་རང་གི་རང་བཞིན་ཁོ་རང་མི་ཏོག་ཙམ་ཉོབ་ཏོ་ཡོད་ར་ཨ་ནེ་ལས་ཀ་ཅིག་བྱས་ནང་ལ་ཡོང་དེ་དུས་ཚོད་མ་དཔེ་དུས་ཚོད་མ་འཁྱོལ་ནས་སུ་ལ་ཞུ་དེ་ཨ་ནེ་བྱས་ཙང་སློབ་སྦྱོང་འགོ་འཛུགས་བྱེད་རན་པ། ཨ་ནི་ཨ་ད་ལྟ་ཁྱེད་རང་གིས་གོང་དུ་འདི་གསུངས་སོང་ད་ལྟ་ཁྱེད་རང་སློབ་སྦྱོང་འདི་གཅིག་ཞོར་ལ་བྱེད་ཀྱི་ཡོད་ས་རེད་ཨ་ནི་ལས་ཀ་ད་ལྟ་ལས་ཀ་ད་ང་ཚོ full time ལབ་ཀྱི་ཡོད་ར་ལས་ཀ་བྱེད་ཀྱི་འདུག་ཨ་ནི་དེའི་ཞོར་ལ་སློབ་སྦྱོང་བྱེད་ཀྱི་ཡོད་རེད་དེ་འདྲས་ཡིན་དུས་ཙམ་པ་ད་འདི་ཁྱེད་རང་གིས་ཡང་དཔེར་ཆ་བཞག་ན་ད་ང་ཚོ་སྨན་ཞབས་ཀྱི་སློབ་སྦྱོང་ད་གནང་ཡག་འདོད་པ་ཡོད་མཁན་ཡང་གཞན་པ་འདི་ཚོ་ལ་ཁོང་ཚོ་ལ་ད་འདི་ཁྱེད་རང་གི་ཉམས་མྱོང་འདི་ཨ་ནི་ག་འདྲས་ཅིག་འདུག་ཨ་གང་ཡིན་ལབ་ན་ཡང་མི་མང་པོ་ཅིག་ཡང་གི་སི

གཅིག་པ་ཆགས་བསྡད་ཡོད་རེད་བསམ་གྱི་འདུག་ར། ཨ་ནེ་དཔེར་ཆ་བཞག་ན་ད་ད་ད་སྨན་ཞབས་ཁྱེད་རང་སྦྱངས་དུས་ཙམ་པ་སྔོན་མ Bachelor of Nursing བྱེད་དུས་ཙམ་པ་ཨ་ནེ་ཁྱེད་རང་གི་ཞོར་ལ་ཡང་གཅིག་ལས་ཀའི་ཉམས་མྱོང་རག་ཆེད་དུ་ནི་ལས་ཀ་དེ་འདྲའི་དང་ཡང་མིན་ན་ལས་ཀ་ད་གཅིག་གླ་ཡོད་ཡིན་ན་རེད་གླ་མེད་པའི་ད་དང་བླངས་ཀྱི་ལས་ཀ་དེ་འདྲ་བྱས་ཡིན་ན་རེད་དེ་འདྲའི་གནང་ཡོད་པས་ཨ་ནེ་ད་འདི་དེ་འདྲའི་གནང་དགོས་ཡ་དེ་ཨ་ནེ་གལ་ཆེན་པོ་ག་ཚོད་སུ་མཐོང་གི་འདུག་གས།

སྤུ་གུ་ཚང་མ་གི་ད་ཆ་རྐྱེན་ཚང་དགོས་ཡ་འགྲོ་ཆེད་རེད་ནི་འོང་འོང་དེ་སྦྱོང་བརྡར་འགྲོ་དུས་ཙམ་པ་ནི་སྨན་ཁང་འདྲ་མི་འདྲ་རུ་བཏང་གི་རེད་པ་ད་སོ་སོའི་སྦྱོང་བརྡར་བྱེད་དུས་ནས་སོ་སོ་གི་ཤུགས་རྒྱབ་སོ་སོ་གི་ད་ལས་ཀ་ལ་ཡིད་འདོད་པ་དེ་བཏོན་བྱས་ད་སོ་སོ་གི་ཁ་རོ་མེ་འཕེལ་གྱི་དེ་གི་འདོད་པ་ཡོད་པ་ནང་བཞིན་བྱེད་ཐུབ་པ་ཡིན་ན་ཨ་ནི་གཞུག་མ་ལས་ཀ་བྱེད་དུས་ཙམ་པ་ཁྱད་པར་དཔེ་ཆེན་པོ་བཟོ་ཐུབ།

སྨན་ཁང་ནང་ལས་ཀ་བྱེད་དུས་ཙམ་པ་ད་དགོས་སར་ནད་པ་ཚང་མ་ལོ་ད་སོ་སོ་ཡ་ང་བའི་གི་གནས་སྟངས་ཅིག་ལ་ཆགས་ཀྱི་སྨན་ཁང་ལ་ཡོང་གི་ཡོད་རེད་པ། ཨ་ནེ་ཁོང་ཚོ་ལ་ད་ཁ་ལོར་སོ་སོའི་ངོས་ནས་ཀུན་སློང་གཙང་མ་ཞིག་གིས་བྱམས་དང་སྙིང་རྗེ་གི་ཨ་འདྲའི་གི་གཞན་ཕན་ཤུགས་ཆེན་པོ་ཅིག་བྱེད་དགོས་ད་བསམ་བློ་ཤུགས་ཆེན་པོ་ཅིག་འཁྱེར་དགོས་ད་དཔེ་གལ་ཆེན་པོ་མཐོང་གི་འདུག་ད་ལས་ཀ་བྱེད་ས་ལ་ད། ཁར། སྨན་ཞབས་པ་རིགས་གཅིག་སོ་སོའི་ད་པེ་ཤ་དང་དེ་འདྲས་ཀྱི་བསམ་བློ་འཁྱེར་ནས་ལས་དུས་ཙམ་པ་ལས་ཀ་བྱེད་སྟངས་རྦད་དུ་ཁོ་རང་ཁྱད་པར་དཔེ་ཤུགས་ཆེན་པོ་ཐོན་གྱི་འདུག་ནི་རིགས་གཅིག་དཔེ་ཁ་རོ་ད་ལྟ་བྱམས་པ་དང་སྙིང་རྗེ་ཆེན་པོ་གཞན་ཕན་གྱི་བསམ་བློ་ཆེན་པོ་ཡོད་དུས་ཙམ་པ་ལས་ཀ་བྱེད་སྟངས་ཡིན་ནའི་རེད་ཨ་ནི་ནད་པ་ཕ་གི་དེ་གི་ནད་པ་ཕ་གི་དེ་ལ་ལྟ་རྟོག་བྱེད་རྒྱུ་དེ་གི་ཕན་ཐོགས་ཡིན་ནའི་རྦད་ཁྱད་པར་ཆེན་པོ་བཟོ་གི་འདུག་ར། ཨ་ནི་གཞན་པ་གཅིག་བཟོད་སྒོམ་འདི་དཔེ་གལ་ཆེན་པོ་རེད་ཤག་ད་ནད་པ་དེ་ཚོ་ཕ་གི་ཡོང་ན་ཁོང་ཚོ་ད་དངོས་གནས་གཟུགས་པོ་ཁོ་རང་བདེ་པོ་ཡོད་མ་རེད་ཨེ་འདིའི་སྒང་ལ་ཟུག་རྒྱག་གི་ཡོད་རེད་ཨེ་འདྲ་བྱེད་དུས་ཙམ་པ་ཁོང་ཚོ་གི་ད་སྐབས་རེ་སྐབས་རེ་སྐད་ཆ་བཤད་སྟངས་ཡིན་ནའི་རེད་ཨ་ནི་ནམ་རྒྱུན་དུ་མི་ག་ཚོད་བཟང་པོ་ཡོད་པ་ཡིན་ནའི་ད་ཟུག་རྒྱབ་དེ་འདྲས་བྱེད་དུས་ཙམ་པ་ཨ་ནི་རླུང་ལངས་ནས་སྐད་ཆ་བཤད་ཡ་ཡིན་ནའི་རེད་ནི་ཚིག་སྡུག་ཅག་དེ་འདྲ་ལབ་ཡིན་ནའི་ཨེ་འདྲ་ཅིག་ཡོང་མ་སྲིད་པ་ད་ད་ཡང་སེ་ཡོང་གི་རེད་ཡོད་ཁ་རེ་ནི་སྨན་ཁང་དེ་ལ་ཡོང་དུས་ཙམ་པ་ཁོང་ཚོ་གི་གནས་སྟངས་དེ་ལ་བསམ་ཤེས་བྱེད་བྱས་བཟོད་སྒོམ་བྱེད་པ་དེ་སྐད་ཆ་དཔེ་གལ་ཆེན་པོ་མཐོང་གི་འདུག་ཨ་ནད་པ་གཅིག་པོ་ཞིག་མ་རེད་ད་ང་ཚོ་ནད་པ་གྲོངས་འགྲོ་མཁན་དེ་འདྲས་ཡོད་རེད་ནི་ཛ་དྲག་ཞིག་ནི་ཡོང་མཁན་དེ་འདྲས་རེད་ད་དེ་ཚོ་ཀྱི་ནང་མི་དེ་ཚོ་ཡོང་དུས་ཙམ་པ་ད་སོ་སོ་ཀྱི་ཕ་མ་ཡིན་ནའི་སྤུན་ཀྱག་དེ་ཚོ་ཕ་གི་ལ་ཨེ་འདྲ་མྱོང་དུས་ཙམ་པ་ཁོང་ཚོ་རང་སེམས་ཀྱི་རྔམ་དྲག་གི། ང་ཚོས་ལམ་སང་ཐག་བཅད་ཞུ་ཚོད་ཚོད་སྐད་ཆ་བཤད་སྟངས་ཡིན་ནའི་ཏོག་ཙམ་ངར་པོ་ཞིག་འདི་བཤད་དུས་ཙམ་པ་བཟོད་སྒོམ་བྱེད་མ་ཐུབ་ན་ཨ་ནེ། སོ་སོའི་གི་ཕ་གི་ལ་མི་ཕན་ཐོགས་ཡ་གི་གོ་སྐབས་དེ་ཤོར་རུ་མི་འགྲོ་ཞིག་འདུག་གང་ཡིན་ཟེར་ན་མི་ཕ་གི་དེ་ལ་རླུང་ལངས་བྱས་རྩེ་རུ་རྒྱག་བྱས་ན་ཨ་ནེ་ཕ་གི་ནད་པ་ལ་ཕན་ཐོགས་པ་དེ་གི་གོ་སྐབས་དེ་དང་དུས་ཚོད་དེ་འཕྲོ་བརླག་འགྲོ་རྒྱུར་འོ་འདི་འདྲ་ཞིག་མཐོང་གི་འདུག་ཨ་ནེ།

སྲོག་ལ་ཉེན་ཁ་ཡིན་ནའི་ཡོད་མ་སྲིད་པ་མ་རེད་པ་བྱས་ཙང་འོང་དེ་ག་དུས་ནས་སོ་སོས་ཀྱིས་མ་ཤེས་ན་ག་དུས་ནས་མ། རྒྱབ་བཤད་ཅིག་བརྒྱབ་བྱས་མི་གཞན་པ་ལ་སྐད་ཆ་དྲི་བ་འདི་དཔེ་གལ་ཆེན་པོ་བསམ་གྱི་འདུག། མཐའ་མ་དེ་ལ་ད་ཤེས་རབ་ལགས་ཁྱེད་རང་གི་སོ་སོའི་ད་ཉམས་མྱོང་ཅིག་སློབ་སྦྱོང་བྱེད་པའི་ཉམས་མྱོང་ས་ཡོད་རེད་ལས་ཀ་བྱེད་པའི་ཉམས་མྱོང་ས་ཡོད་རེད་འདིའི་ཉམས་མྱོང་ལ་གཞིགས་ནས་ཅིག་ད་ང་ཚོའི་ཨོ་སི་ཏྲེ་ལི་ཡའི་ནང་ལོགས་ལ་ད་བོད་པ་དེ་འདྲའི་དེབ་སྐྱེལ་སྨན་ཞབས་གནང་ཡག་གི་འདོད་པ་ཡོད་མཁན་མང་པོ་ཞིག་ཡོད་རེད་ཁོ་རང་ཚོ་རྣམ་པ་ལ་ད་དམིགས་བསལ་གྱི་ད་ལམ་སྟོན་མ་བཟོ་ནའི་རེད་ཡང་མིན་ན་ཁོ་རང་ཚོ་ལ་ཡང་དེ་འདྲའི་ཅིག་ཅིག་ལན་དེ་འདྲའི་ཡང་སྤྲད་ཡ་ཡོད་ན། སྐབས nursing གི་སྦྱངས་པ་ཡིན་ན་ད་དཀའ་ལས་ཁག་པོ་ཁེལ་ཡོད་མ་ད་སོ་སོའི་དུས་ཚོད་དེ་བཏང་ཐུབ་ན་སློབ་སྦྱོང་བྱེད་དུས་ནས་ཤུགས་ཅིག་དེ་འདྲའི་དཀའ་ལས་དེ་འདྲའི་ཁེལ་ཡོད་མ་རེད་ཨ་ནི་འདི་གང་ནི་ལས་ཀ་འདིའི་ནང་ལ་ད་མ་འོངས་པ་ལས་ཀ་རག་ཡག་གི་ད

འགྲོ་སོང་སྤེལ་སྟངས་བཅས་བདུན་ཕྲག་གཅིག་གཉིས་ཡང་མེད་ན་ཟླ་བ་གཅིག་ཟླ་བ་གཉིས་དེ་འདྲའི་བྱེད་ས་དེ་འདྲའི་ད་ང་ཚོ་བོད་སོན་ལོ་ཆགས་ཤར་བས་ན་ག་ས་ག་ལ་མང་པོ་ཡོད་རེད་ཨང་འོང་འོང་འདྲ་འགྲོ་བོ་བྱེད་བྱེད་སོ་སོ་གི་ད་དངུལ་ཡིན་ནའི་རེད་དུས་ཚོད་ཡིན་ནའི་སྟེར་སེར་བཏང་བ་ཡིན་ན་ཨ་ནི་ཁྱད་པར་ཆེན་པོ་བཟོ་ཡི་རེད་བསམ་གྱི་འདུག་ཨ་ནི་ག་ལ་ད་སྦྱོང་བརྡར་བྱེད་པ་ཡིན་ན་ཨིན་ཇིའི་ཡིག་ཚད་དེ་བཏང་མ་ཐུབ་པ་ད་ཡོང་མི་སྲིད་པ་དེ་འདྲའི་ཅིག་ད་ཁྱད་མ་རེད། དེབ་སྐྱེལ་སྨན་ཞབས་ཤེས་རབ་མཚོ་མོ་ལགས་ཨ་ནི་དེ་རིང SBS བོད་སྐད་དང་ཨ་ནི་བཀའ་མོལ་གནང་བ་ལ་བཀའ་དྲིན་ཆེ། ས་ཆ་ན། ཨོ་སི་ཁྲུ་ལི་ཡ་ཡི་གཙུག་ལག་སློབ་གཉེར་ཁང་ཨང་དང་པོ་ཨོ་སི་ཁྲུ་ལི་ཡ་ཡི་རྒྱལ་ཡོངས་གཙུག་ལག་སློབ་གཉེར་ཁང་གི་དྲ་ཐོག་ནས་བོད་ཡིག་སློབ་ཁྲིད་གནང་གི་ཡོད་པ་རེད་བོད་ཡིག་སློབ་སྦྱོང་བྱེད་བཞིན་པའི་སྐབས་སུ་སློབ་སྦྱོང་དང་གཞན་ཡང་འགྲུལ་བཞུད་ཀྱི་གོ་སྐབས་ཡང་ཐེངས་གཅིག་བསྐྲུན་གྱི་ཡོད་ཤེས་ཚད་འདྲ་མིན་གྱི་སློབ་ཕྲུག་ཚང་མ་ལ་བོད་ཡིག་སློབ་ཁྲིད་བྱེད་ཀྱི་ཡོད་པ་དང་དྲ་ཐོག་གི་སློབ་ཁྲིད་དེ་ནི་ཁྱེད་རང་ས་ཆ་གང་དུ་བསྡད་ཡོད་ཀྱང་སློབ་སྦྱོང་བྱེད་ཆོག་གི་ཡོད་པ་རེད་ཕྱི་ལོ་ཉིས་སྟོང་ཉེར་བཞི་ལོ་ཡི་སློབ་དུས་དང་པོ་ཡི་འཛུལ་ཞུགས་ཐོ་འགོད་དེ་ནི་ཕྱི་ཟླ་བཅུ་གཉིས་པའི་ནང་འགོ་འཛུགས་གནང་རྒྱུ་ཡིན་པ་རེད་ཞིབ་ཕྲ་ཡི་གནས་ཚུལ་ཁག་དྲ་ཚིགས་ཀྱི་ཁ་བྱང asiapacific dot anu dot edu dot au slash language